འཕྲོད་བསྟེན་གྱི་གོམས་གཤིས་དང་དོན་ལྡན་གྱི་མི་ཚེ། དོན་ལྡན་གྱི་མི་ཚེ་དེ་འཕྲོད་བསྟེན་ལ་ཐུག་ཡོད།
འཕྲོད་བསྟེན་ཡོད་ན།
འཕྲོད་བསྟེན་བཟང་ན་བྱ་བ་ག་རེ་ཡིན་ཡང་སྒྲུབ་ཐུབ། སྤུན་ཟླ་ལགས་འཕྲོད་བསྟེན་ཅན་གྱི་མི་ཞིག་བྱས་ནས་དོན་ལྡན་གྱི་མི་ཚེ་སྐྱེལ་རོགས། འདི་ནི་ཁྱེད་ཀྱིས་ཐུབ་པའི་བྱ་བ་ཞིག་ཡིན་ལ།
ཁྱེད་ལ་མེད་དུ་མི་རུང་བའི་གསོན་ཤུགས་སྦྱིན་བྱེད་ཀྱི་བདུད་རྩི་ངོ་མ་དེ་ཡིན། འདི་མ་གཡུག། འདི་དང་ཁ་མ་བྲལ། འདི་མེད་ན་ཁྱེད་མེད།
ཁྱེད་ཀྱིས་འདི་མ་གཡུག་ན། འདིས་ཁྱེད་རང་ནམ་ཡང་མི་བསླུ།
ཐེངས་འདི་ཡི་འཕྲོད་བསྟེན་གྱི་གོམས་གཤིས་དང་དོན་ལྡན་གྱི་མི་ཚེ་ཞེས་པའི་ལེ་ཚན་གྱི་ནང་ལ། དེ་རིང་གསར་འགྱུར་བརྒྱུད་ལམ་ཁག་གི་སྟེང་ལ་ཐུག་པའི་དམིགས་བསལ་གྱི་གནས་ཚུལ་ཞུ་རྒྱུ་ཡིན། འདི་ནི་སྨན་གྱིས་བཅོས་མི་ཐུབ་པའི་རྫས་ཤིག་སྟེ་རྒྱལ་སྤྱིའི་ས་ཁུལ་མང་པོའི་སྨན་ཁང་གི་ནང་ལ་ཁྱབ་བཞིན་པའི་ན་ཚ་ཞིག་སྐོར་ཡིན་པ་དང། དེ་ནི་མི་ཡི་འཕྲོད་བསྟེན་དང་ཚེ་སྲོག་ལ་གནོད་འཚེ་ཚབས་ཆེན་པོ་བྱེད་མཁན་ཞིག་ཡིན་པ་རེད། སྤྱིར་བཏང་ན་ཚའམ་རྫས་དེ་དབྱིན་ཇིའི་ནང་ལ Yeast ཞེས་འབོད་པའི་རྫས་ཏེ། དེ་ནི་ཕབ་དང་སྐྱུར་རྩིའི་ནང་ལ་ཡོད་པའི་རྫས་ཤིག་ཡིན་པ་དང། འོན་ཀྱང་རྫས་དེ་ཡི་རིགས་ཀྱི་ནང་ནས། Candida auris ཟེར་བའི་རྫས་གསར་པ་དེ་སྨན་ཁང་གི་ནང་ལ་སྨན་བཅོས་བྱེད་བཞིན་པའི་སྐབས་སུ་ནད་པ་རྣམས་ཀྱི་ལུས་ལ་འཛུལ་ཡོང་གི་ཡོད་པའི་ཉེན་ཁ་ཡོད་པ་དང། སྨན་གྱིས་བཅོས་ཐུབ་ཀྱི་མེད་པ་ཞིག་རེད། དེ་ལ་བརྟེན་ནས་ཨ་མེ་རི་ཀའི་མངའ་སྡེ་གཅིག་སྒྲིལ་རྒྱལ་ཁབ་ཀྱི་སྤྱི་དམངས་འཕྲོད་བསྟེན་གྱི་འགན་འཁུར་མི་སྣ་ཚོ་ཡིས་རྒྱལ་ཁབ་འདི་ཡི་ནང་གི་སྨན་པ་ཁག་དང་སྨན་ཞབས་པ་ཁག་ལ་དེའི་ཐད་ལ་དོགས་ཟོན་བྱེད་དགོས་པའི་སྐུལ་མ་བཏང་འདུག། གནས་ཚུལ་ཐོན་པ་ལྟར་ན་ཤ་མོང་གི་རྫས་སམ་ཕབ་རྫས་ཀྱི་ན་ཚ་དབྱིན་ཇིའི་ནང་ལ Fungus ཟེར་བའི་མིའི་རྐང་པ་ཡི་མཛུབ་མོ་དང་སེན་མོ་ལ་སྐྱོན་བྱེད་པའི་ན་ཚ་དང་དེ་བཞིན་བུད་མེད་ཀྱི་མཚན་མ་ཡི་ནང་ལ་འགོ་བའི Yeast Infection ཟེར་བ་དེ་ཚོ་སྨན་གྱིས་བཅོས་ཐུབ་ཀྱི་ཡོད་ན་ཡང Candida Auris ཟེར་བའི་རྫས་དེ་ལ་སྨན་པ་ཚོས་རྒྱུན་ཅན་གྱི་ཕབ་རྫས་ཀྱི་ན་ཚ་བཅོས་པའི་ཆེད་དུ་སྤྲོད་པའི་སྨན་སྣ་ཁ་གསུམ་ཡིས་ནུས་པ་སྟོན་ཐུབ་ཀྱི་མེད་པ་རེད། དེ་ལྟ་བུའི་ཕབ་རྫས་སམ་སྐྱུར་རྫས་དེ་ད་ལྟའི་ཆ་ལ་འཛམ་གླིང་གི་རྒྱལ་ཁབ་དགུ་ཡི་ནང་གི་སྨན་ཁང་ཁག་ནང་ཡོད་པ་ཤེས་རྟོགས་བྱུང་ཡོད་པ་དང། དེའི་གྲས་སུ་རྒྱ་གར་དང་པ་ཀི་སི་ཐན། ཨ་ཧྥི་གྷ་ནི་སི་ཐན། ཁུ་ཝེད། ལྷོ་ཀོ་རི་ཡ། ཁོ་ལམ་བི་ཡ། ཝེ་ནེ་ཟུ་ལ་དང་དབྱིན་ཡུལ་བཅས་ནང་མཐོང་ཡོད་པ་རེད། ཨ་མི་རི་ཀ་མངའ་སྡེ་གཅིག་སྒྲིལ་རྒྱལ་ཁབ་ཀྱི་དབུས་ནད་ཡམས་སྔོན་འགོག་དང་དོ་དམ་ལས་ཁུངས་ཀྱིས་ཨ་རི་དང་རྒྱལ་སྤྱིའི་ཁྱོན་ཡོངས་སུ Candida auris ཟེར་བའི་རྫས་ཀྱི་ཉེན་ཁའི་སྐོར་ལ་ཉེན་བརྡ་བཏང་ཡོད་པ་རེད། དབུས་ནད་ཡམས་སྔོན་འགོག་དང་དོ་དམ་ལས་ཁུངས་ཀྱི Mycotic ན་ཚ་ཟེར་བ་ཕབ་རྫས་ཀྱི་རིགས་ཀྱིས་རྐྱེན་བྱས་པའི་ན་ཚ་སྤྱི་ཡི་སྐོར་གྱི་འགོ་གཙོ Tom Chiller གྱིས་འདི་ག་རླུང་འཕྲིན་ཁང་ལ་སྐད་ཆ་བཤད་སྐབས། སྨན་གྱིས་བཅོས་མི་ཐུབ་པའི Candida auris ཟེར་བའི་ན་ཚ་དེ་ཕར་བལྟས་ན་ཉེན་ཁ་ཆེ་མདོག་ཁ་པོ་ཞིག་འདུག་ཅེས་བརྗོད་འདུག་འོན་ཀྱང་ཁོང་གིས་ན་ཚ་དེ་ནད་ཡམས་གཞན་ལྟ་བུ་སྤྱི་ཚོགས་ཧྲིལ་པོ་ལ་ཁྱབ་པའི་ན་ཚ་ཞིག་ཡིན་པ་ད་ལྟའི་ཆ་ལ་སྐད་ཆ་མེད་པའི་འགྲེལ་བརྗོད་བྱས་འདུག་ཁོང་གིས་དེ་འདྲ་ཡོང་རྒྱུ་ཡང་ཧ་ཅང་དཀོན་པོ་རེད་ཅེས་བརྗོད་ཡོད་པ་རེད། ཞིབ་འཇུག་པ་ཁག་གིས་ཤེས་རྟོགས་བྱུང་བ་ལྟར་ན། ན་ཚ་དེའི་ཉེན་ཁ་ཆེ་ཤོས་དེ་ལུས་ལ་རྨ་ཡོད་པའི་སྨན་ཁང་ནང་གི་ནད་པ་ཁག་ཡིན་པ་དང་དེ་ཡང་ལྷག་པར་དུ་ཁྲག་རྩ་ལ་རྨ་ཡོང་མཁན་དང་དེ་བཞིན་གཅིན་པ་མངར་འགྱུར་རམ་གཅིན་སྙི་ཡི་ན་ཚ་ཡོང་མཁན་གྱི་ནད་པ་སོགས་ལ་ཉེན་ཁ་ཆེ་བ་ཡོད་པ་རེད། དེ་ཅི་འདྲ་བྱས་ནས་ཡོང་གི་རེད་ཟེར་ན། རྫས་དེ་རྨ་ཁ་ཡི་བརྒྱུད་ནས་མིའི་གཟུགས་པོ་ཡི་ནང་ལ་འཛུལ་འགྲོ་གི་ཡོད་པ་དང། དེ་ནས་ཁྲག་གི་བརྒྱུད་ནས་ཁོག་པའི་ནང་ལ་ཞུགས་ནས་དོན་སྣོད་ཁག་གིས་བྱེད་ལས་བྱེད་མི་ཐུབ་པ་བཟོ་གི་ཡོད་པ་རེད། དེ་བཞིན་དུ་ཕབ་རྫས་ཀྱི་ན་ཚ་གཞན་སྨན་བཅོས་བྱེད་བཞིན་པའི་ནད་པ་ཚོ་ལ་ཡང་ཉེན་ཁ་དེ་ཡོང་གི་ཡོད་པ་ཤེས་རྟོགས་བྱུང་ཡོད་པ་རེད། Candida auris ཟེར་བ་དེ་ངོས་འཛིན་བྱ་རྒྱུ་ལ་དཀའ་ལས་ཁག་པོ་ཡོད་པ་དེ་ནི། རྫས་དེ་དང་སྤྱིར་བཏང་ལུས་ལ་གནོད་འཚེ་མེད་མཁན་དང་བཅོས་རྒྱུ་ཡོད་མཁན་གྱི་ཕབ་རྫས་ཀྱི་རིགས་དང་བར་ད་དུང་དབྱེ་བ་ཕྱེ་ཁག་པོ་ཡོད་པ་ཞིག་རེད། སྤྱིར་བཏང་གི་ཕབ་རྫས་ཀྱི་རིགས་རྣམས་ཚོད་ལྟ་ཡོ་ཆས་ཁག་གིས་ཤེས་རྟོགས་བྱེད་ཐུབ་ཀྱི་ཡོད་པ་དང། འོན་ཀྱང Candida auris ཟེར་བའི་ཕབ་རྫས་ཀྱི་རིགས་དེ་བརྟག་དཔྱད་བྱེད་པའི་ཡོ་ཆས་སྨན་ཁང་ཚང་མ་ཡི་ནང་ལ་མེད་པ་ཞིག་ཡིན་པ་རེད། རྒྱུ་མཚན་དེ་ལ་བརྟེན་ནས་རྒྱལ་ཁབ་མང་པོ་ཡི་ནང་ལ་སྨན་ཁང་ནང་དེ་བརྟག་དཔྱད་དང་ངོས་འཛིན་བྱ་རྒྱུ་ལ་དཀའ་ངལ་ཆེན་པོ་ཡོད་པའི་བློ་འཚབ་བྱེད་ཀྱི་ཡོད་པ་རེད། ད་འདི་ཡི་ཐད་ལ་བྱ་བ་ཅི་འདྲ་བྱེད་དགོས་པའི་ཐད་ལ་ཨ་མེ་རི་ཀ་མངའ་སྡེ་གཅིག་སྒྲིལ་རྒྱལ་ཁབ་ཀྱི་སྤྱི་དམངས་འཕྲོད་བསྟེན་འགན་འཁུར་མི་སྣ་ཚོ་ཡིས། Candida auris ཕོག་པའི་ནད་པ་རྣམས་སྨན་ཁང་ནང་ཟུར་དུ་སྡོད་ས་ཡོད་དགོས་པ་དང། དེ་ཡང་རྫས་གཅིག་ཀྱང་མེད་པའི་ཁང་པ་ཡིན་དགོས་པའི་སློབ་སྟོན་བྱས་ཡོད་པ་རེད། ཨ་རིའི་དབུས་ནད་ཡམས་སྔོན་འགོག་དང་དོ་དམ་ལས་ཁུངས་ཀྱིས་གལ་ཏེ་སྨན་པ་རྣམས་ཀྱིས་ན་ཚ་དེ་འདྲ་ཡོད་མཁན་གྱི་ནད་པ་མཐོང་པ་ཡིན་ན། དེའི་སྐོར་ལ་མྱུར་དུ་ས་གནས་དང་རྒྱལ་ཁབ་ཀྱི་འགན་ཁུར་མི་སྣ་ཚོ་ལ་ལན་བྱེད་དགོས་པའི་སློབ་སྟོན་བྱས་ཡོད་པ་རེད། ཨ་མེ་རི་ཀ་མངའ་སྡེ་གཅིག་སྒྲིལ་རྒྱལ་ཁབ་ཀྱི་དབུས་ནད་ཡམས་སྔོན་འགོག་དང་དོ་དམ་ལས་ཁུངས་ཀྱིས་དྲ་རྒྱ་ཡི་ཐོག་ལ་གནས་ཚུལ་སྤེལ་དོན་ལྟར་ན། སྨན་གྱིས་བཅོས་མི་ཐུབ་པའི་ན་ཚ་དེ་དང་པོ་ལྷོ་ཀོ་རི་ཡའི་ནང་ལ་སྤྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་དྲུག་ལོར་ཐོན་ཡོད་པ་དང། དེ་རྗེས་སྤྱི་ལོ་ཉིས་སྟོང་དགུ་ལོ་ལ་ཉི་ཧོང་གིས་ཡུལ་དེའི་ནང་གི་ནད་པ་གཅིག་ལ་ན་ཚ་དེ་ཡོད་པ་ཤེས་རྟོགས་བྱུང་ཡོད་པ་རེད། དེའི་རྗེས་སུ་ད་བར་ལྷོ་ཀོ་རི་ཡ་དང་རྒྱ་གར་སོགས་གོང་དུ་ཞུས་པའི་རྒྱལ་ཁབ་དེ་ཚོའི་ནང་ལ་དངོས་སུ་ཡོད་པ་ངོས་འཛིན་བྱུང་འདུག་དབུས་ནད་ཡམས་སྔོན་འགོག་དང་དོ་དམ་ལས་ཁུངས་ཀྱིས་བརྗོད་པ་ལྟར་ན། ཉེ་བའི་ཆ་ལ་ནད་རྫས་དེ་ཅི་འདྲ་བྱས་ནས་ཁྱབ་ཀྱི་ཡོད་པའི་ཧ་གོ་ཐུབ་ཀྱི་མེད་ན་ཡང། དེ་ནི་གླིང་ཆེན་དང་གླིང་ཆེན་བར་གྱི་ན་ཚ་ལ་ཁྱད་པར་ཡོད་པ་ལས་གླིང་ཆེན་གཅིག་གི་ནང་གི་རྒྱལ་ཁབ་འདྲ་མིན་གྱི་ནང་ལ་ཡོད་པའི་ན་ཚ་དེ་ནི་གཅིག་པ་ཡིན་པ་རེད་འདུག། གོང་དུ་བཤད་པ་ལྟར་ད་བར་ཐོན་པའི་ན་ཚ་དེ་རྣམས་ཡོང་མཁན་སྨན་ཁང་ནང་ལ་སྡོད་པའི་སྐབས་སུ་ཕོག་གི་ཡོད་པ་ཡིན་པ་དང། དེ་ཡང་སྨན་ཁང་ནང་བསྡད་རྗེས་བདུན་ཕྲག་འགའ་ཤས་རྗེས་སུ་ལངས་ཡོང་གི་ཡོད་པ་རེད། དེ་བཞིན་དུ་རྫས་དེ་གཅིན་པ་དང་དབུགས་ལམ་ནས་ཡང་ཐོན་རྒྱུ་ཡོད་པ་རེད་འདུག་ད་བར་ཐོན་པའི་གནས་ཚུལ་ལ་བལྟས་ན། ན་ཚ་དེ་མི་ལོ་ཆེ་ཆུང་དང་ཕོ་མོ་ལ་ཁྱད་པར་མེད་པར་འགོས་ཡོང་གི་ཡོད་པ་རེད། ད་བར་མི་ཧ་ཅང་མང་པོ་ཞིག་ལ་ན་ཚ་དེ་འགོས་མེད་པ་དང། ན་ཚ་དེ་ཡོད་པ་ཤེས་རྟོགས་བྱུང་བའི་རྒྱལ་ཁབ་ཁག་གི་ནང་ནས་རྒྱལ་ཁབ་གཉིས་ཀྱི་ནང་ལ་ནད་པ་སུམ་ཅུ་ཙམ་རེ་མཐོང་ཡོད་པ་རེད། ནད་པ་དེ་ཚོ་ལ་ན་ཚ་དེ་འགོས་ས་སྨན་ཁང་གཅིག་པ་ནང་ནས་བྱུང་ཡོད་པའི་གནས་ཚུལ་ཐོན་པ་ལ་བརྟེན་ནས་ན་ཚ་དེ་སྨན་ཁང་ནས་ཡོད་པའི་ལྟ་ཚུལ་དེ་ལ་རྒྱབ་སྐྱོར་བྱུང་ཡོད་པ་རེད། གསན་མཁན་རྣམ་པ་ཚོ་ཐེངས་འདི་ཡི་ང་ཚོའི་འཕྲོད་བསྟེན་གྱི་གོམས་གཤིས་དང་དོན་ལྡན་གྱི་མི་ཚེ་ཞེས་པའི་ལེ་ཚན་གྱི་ནང་སྙན་སྒྲོན་ཞུས་པ་འདི་ནི་སྨན་གྱིས་བཅོས་མི་ཐུབ་པའི་ཕབ་རྫས་སམ་སྐྱུར་རྫས་ཀྱི་རིགས་ཤིག་སྨན་ཁང་ནང་ནས་ནད་པ་ལ་འགོ་འགྲོ་གི་ཡོད་པའི་སྐོར་གྱི་གནས་ཚུལ་ཞིག་རེད། ཨ་མི་རི་ཀ་མངའ་སྡེ་གཅིག་སྒྲིལ་རྒྱལ་ཁབ་ཀྱི་སྤྱི་དམངས་འཕྲོད་བསྟེན་འགན་འཁུར་མི་སྣ་ཁག་གིས་ན་ཚ་དེའི་ཉེན་ཁ་གཙོ་བོ་གསུམ་མཐོང་གི་ཡོད་པ་དེ་ནི། གཅིག་ནི་ན་ཚ་དེ་ལ་སྨན་གྱི་ནུས་པ་འཐོན་ཐུབ་ཀྱི་མེད་པ་དང། གཉིས་ནི་རྫས་དེའི་ངོས་འཛིན་བཙལ་རྒྱུ་ལ་དཀའ་ལས་ཁག་པོ་ཡོད་པ། གསུམ་ནི་སྨན་ཁང་ནང་ནས་འགོ་ཡོང་གི་ཡོད་པ་བཅས་ཡིན་པ་རེད། ཁྱེད་ཀྱིས་ང་ཚོའི་འཕྲོད་བསྟེན་གྱི་གོམས་གཤིས་དང་དོན་ལྡན་གྱི་མི་ཚེ་ཞེས་པའི་ལེ་ཚན་འདི་ཉན་པར་བཀའ་དྲིན་ཆེ།